མོ་ཨ་ཨཱ་ཨི་ཨི་ཨོ་ཨོ་རི་རི་སི་སྟི་དབྱངས་བཅུ་དྲུག་པོ་དེ་པད་མ་གི་མེ་ཏོག་པད་མ་དེ་སྒང་ལ་འདབ་མ་རེ་བཀག་པའི་འཕག་འཚག་བརྒྱབ་པ་ནང་བཞིན་ང་ཚོ་ཡང་འཕག་འཚག་བརྒྱབ་འདུག་པས་ཡི་གེ་གང་ག་ལ་ཡང་འཕག་ཅེས་ང་རང་གི་ཁ་ནས་ད་ཡི་གེར་མེར་མེར་རུ་སིལ་གྲང་གི་བར་དེ་བྱས་ནས་པས་ཡི་གེ་གང་ག་ལ་ཡང་པས་ཏི་གར་སོང་ཡང་འཁྲབ་ཅེས་ང་རང་ཚོ་འཁྲབ་པ་ནང་བཞིན་གྱི་པས་འཕག་འཚག་བརྒྱབ་བསྡད་པ་དེ་འདྲའི་བསམ་བློ་ཞིག་བཏང་ཡོད། མཐར་ཡི་གེ་དཀྱིལ་དེ་ལ་ཧི་རིམ་གྱི་ཡ་ར་ཧི་རིམ་དེ་ད་གི་ཡར་ལངས་བསྡད་པའི་བསམ་བློ་བཏང་ཞིང་ཁ་ཁོག།